སྡུག་བསྔལ་ཞི་དགའ་བས་པདྨའི་མཚོ་རུ་ངང་པ་ལྟར་མནར་མེད་པ་ཡང་འཇུག་པར་འགྱུར། དེ་ཡིན་ཙང་རྒྱུད་དེ་ཡང་ནས་ཡང་དུ་གོམས་ཡང་ནས་ཡང་དུ་གོམས་ནས་དེ་འདྲ་བྱས། གོམས་ཤུགས་ཆེན་པོ་ཆགས་ཚར་ན་སེམས་ཅན་གཞན་གྱི་སྡུག་བསྔལ་མཐོང་མ་ཐག་ལམ་སང་དེས་སྡུག་བསྔལ་དེ་མེད་པར་བཟོ་སྙིང་འདོད་པ་དང་སེམས་ཅན་གཞན་གྱི་སྡུག་བསྔལ་དེ་རང་གི་ལུས་ཐོག་ལ་ཚུར་བླང་སྙིང་འདོད་པ། ལམ་སང་ད་ལྟ་འཇུག་གི་ཡིན་ནའི་འཇུག་ཐུབ་མཁན་དེ་འདྲ་ཅིག་ཡོང་གི་རེད་ཟེར། དེ་ནས་པད་མའི་མཚོ་ལ་བྱ་ངང་པ་འཇུག་པ་དང་གཅིག་པ་བྱས་ནས་དགའ་བ་ཆེན་པོའི་སྒོ་ནས་དཔེར་ན་དམྱལ་བ་མནར་མེད་ནང་ལ་གཞན་གྱི་དོན་དུ་དཔེར་ན་འགྲོ་དགོས་ཀྱི་ཡིན་ནའི་ངེས་པར་དུ་དགའ་བཞིན་སྤྲོ་བཞིན་པའི་སྒོ་ནས་འགྲོ་ཐུབ་ཡ་དེ་འདྲ་ཡོང་གི་རེད་ཟེར་མནར་མེད་པ་ཡང་འཇུག་པར་འགྱུར། སེམས་ཅན་རྣམས་ནི་གྲོལ་བ་ན་དགའ་བའི་རྒྱ་མཚོ་གང་ཡིན་པ་དེ་ཉིད་ཀྱིས་ནི་ཆོག་མིན་ནམ། ཐར་པ་འདོད་པས་ཅི་ཞིག་བྱ། ཟེར་ད་སེམས་ཅན་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་ཡར་གྲོལ་བར་བྱེད་པས། གྲོལ་བ་ཐོབ་སོང་ན། སེམས་ཅན་སྡུག་བསྔལ་ལས་ཡར་ཐར་ནས་སྡུག་བསྔལ་མྱོང་མི་དགོས་པར། བདེ་བའི་གོ་འཕང་ལ། འགོད་ཐུབ་པ་དེ་འདྲ་བྱུང་སོང་ན་ད་དེ་བྱང་ཆུབ་སེམས་དཔའ་ཚོ་ལ་དགའ་བ་དཔག་ཏུ་མེད་པ་བྱས་ནས་དགའ་བ་རྒྱ་མཚོ་ལྟ་བུ་ཞིག་བྱུང་བ་རེད། དེ་ལྟ་བུ་དགའ་བ་རྒྱ་མཚོ་ལྟ་བུ་དེས་དེ་ལས་ལྷག་པ་བྱས་ནས་ད་དགའ་བ་དེ་ཡོད་མ་རེད། དེ་དགའ་བའི་ནང་ནས་མཆོག་ཏུ་གྱུར་པ་ཅིག་རེད། དེ་ལ་བསམ་བློ་བཏང་བ་ཡིན་ན་སེམས་ཅན་ཐམས་ཅད་ཀྱི་དོན་དུ་རང་བློས་བཏང་བྱས་ནས་པའི་སེམས་ཅན་བདེ་བ་ལ་བཀོད་ཅིང་རང་གི་སྡུག་བསྔལ་མྱོང་བ་དེའི་དགའ་བ་དེ། ཐར་པའི་གོ་འཕང་ཐོབ་པའི་དགྲ་བཅོམ་པའི་གོ་འཕང་ལ་ཡང་དེ་ལྟ་བུའི་དགའ་བ་དེ་ཡོད་མ་རེད། དེ་ཡིན་ཙང་ཐར་པའི་བདེ་བ་དེ་ལས་ཀྱང་ལྷག་གི་རེད། དེ་ཡིན་ཙང་ཐར་པ་འདོད་པས་ཅི་ཞིག་བྱ་ཟེར་དེ་ཡིན་པ་རེད་ཐར་པའི་བདེ་བ་འདོད་ནས་ག་རེ་བྱེད་དགོས་རེད་དེ་ལྟ་བུ་དེ་ནི་དགའ་བ་རྒྱ་མཚོ་ལ་ལོངས་སྤྱོད་ནས་བསྡད་ན་འགྲིག་གི་རེད་ཟེར་ཡིན་པ་རེད། དེ་ལྟར་གཞན་གྱི་དོན་བྱས་ཀྱང་རློམ་སེམས་དང་ནི་ངོ་མཚར་མེད། གཅིག་ཏུ་གཞན་དོན་ལ་དགའ་བས་རྣམ་སྨིན་འབྲས་བུ་རེ་བ་མེད། ད་བྱང་ཆུབ་སེམས་དཔའ་ཚོས་ཐོག་མ་ནས། ཐོག་མ་ནས་ནི། བྱང་ཆུབ་ཀྱི་སེམས་ཡོངས་སུ་བཟུང་བ་བྱས་ནས་ད་ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་ཚང་མ་ཐམས་ཅད་སེམས་ཅན་ཐམས་ཅད་ལ་ཕངས་སེམས་མེད་པར་བྱས་ནས། དེ་ནས་ཡོངས་སུ་རྫོགས་པར་བློས་བཏང་ཚར་བ། བློས་བཏང་ཚར་བ་ཡིན་ཙང་དེ་ལྟར་གཞན་གྱི་དོན་བྱས་པ་ཡིན་ནའི་སེམས་ཅན་གཞན་ལ་དབང་བའི་ལུས་ཀྱིས་སེམས་ཅན་གཞན་གྱི་དོན་བྱས་པ་རེད། དཔེར་ན་བྲན་གཡོག་གིས་བྲན་བདག་གི་ལས་བྱས་དང་གཅིག་པ་གཅིག་རྐྱང་རེད། བྲན་གཡོག་དེ་ཁོ་བྲན་བདག་གི་ཟས་ཟ་བ་དང། བྲན་བདག་དེ་ལ་དབང་བ་ཡིན་ཙང་བྲན་བདག་གི་ལས་བྱས་པ་དེ་ཁོ་ལ་ངོ་སོ་གཏོང་ཡ་ནམ་དང། ཁོ་ལ་ཡུས་བྱེད་ཡ་ནམ་རྩ་བ་ནས་ཡོད་མ་རེད་པ། ཁོ་ཡི་ཟས་ཟ་ཚར་རེད་ཁོ་གི་གོས་གོན་དགོས་རེད་ཁོ་ཡི་གཡོག་པོར་ཁས་བླངས་ཚར་རེད་ད་ཁོ་ཡི་ལས་ག་རེ་བྱེད་ཤོག་ཟེར་ན་བྱེད་དགོས་རེད་ཁོ་ཡི་ལས་ཀ་སོ་སོའི་དཀའ་ལས་ཞེ་དྲག་རྒྱབ་ཡོད་དེ་བྲན་བདག་དེ་ལ་ང་ཁྱེད་རང་ལ་ཕན་ཞེ་པོ་ཅིག་ཐོགས་བཞག་ཡོད་ཟེར་ནས་ངོ་སོ་གཏོང་ཡ་གང་ཡང་ཡོད་མ་རེད་དེ་དང་གཅིག་པ་རེད། དེ་ལྟར་གཞན་གྱི་དོན་བྱས་ཀྱང་རློམ་སེམས་དང་ནི་ངོ་མཚར་མེད་ཟེར་དེ་ཡིན་པ་རེད་ད། རློམ་སེམས་བྱེད་ཡས་ཡོད་མ་རེད་ངོ་མཚར་བྱེད་ཡས་ཡོད་མ་རེད་ཟེར། གཅིག་ཏུ་གཞན་དོན་ལ་དགའ་བས་ཟེར་ད་བྱང་ཆུབ་སེམས་དཔའ་རྣམས་ཀྱིས་མཐའ་གཅིག་ཏུ་སེམས་ཅན་ཐམས་ཅད་ཀྱི་དོན་བྱེད་སེམས་ཅན་ཐམས་ཅད་ཀྱི་དོན་བྱེད་པའི་དགེ་རྩ་དེ་ཡང་སེམས་ཅན་ཁོ་རང་རང་ལ་བསྔོ་བ་མ་གཏོགས་རང་ཉིད་ཀྱི་དོན་ཁོ་ན་ལ་མ་བསྔོ་བ། དོན་བྱེད་པའི་སེམས་ཅན་གྱི་དོན་དུ་ཚོགས་བསགས་སྒྲིབ་སྦྱང་ལ་སོགས་པ་སོགས་ག་རེ་བྱས་པ་ཡིན་ནའི་དེའི་འབྲས་བུ་དེ་ཡང་སེམས་ཅན་ལ་ཕར་བསྔོ་བ། དེ་འདྲ་བྱས་པ་ཡི་ས་མཐའ་གཅིག་ཏུ་ནི། གཞན་དོན་རྐྱང་རྐྱང་ཅིག་བྱེད་དགོས་རེད། དེ་ཡི་ས་རྣམ་སྨིན་གྱི་འབྲས་བུ་ལ་རེ་བ་སེམས་ཉིད་དེ་ག་གེ་ཡོད་མ་རེད། དཔེར་ན་སྦྱིན་པ་ཅིག་ཕར་བཏང་བྱས་ནས་སྦྱིན་པའི་འབྲས་བུ་ལོངས་སྤྱོད་དེ་ང་ལ་སྨིན་པར་ཤོག་བསམ་བསམ་འདྲ་མོ་ཅིག་རྩ་བ་ནས་ཡོད་མ་རེད། སྦྱིན་པ་བཏང་ནས་སྦྱིན་པའི་འབྲས་བུ་ཅིག་གལ་སྲིད་ཡོད་པ་ཡིན་ནའི་དེ་ཡང་སེམས་ཅན་ལ་སྨིན་པར་ཤོག་བསམ་མ་གཏོགས་བྱིས་པ་རང་ཉིད་ལ་ནི་འབྲས་བུ་གི་རེ་བ་ག་གེ་ཡོད་མ་རེད།

གཞན་གྱི་ཚིག་མི་སྙན་མི་སྙན་པ་ལ་སོགས་པ་དེ་ཚོ་རྒྱག་པ་དེ་ཚོ་ལ་ཡང་དེ་ནས་སོ་སོའི་ངང་དུ་བསྲུང་བ་དགོས་དོན་གཞན་གྱི་བད་ཁ་ངན་ཚིག་ངན་ལ་སོགས་པ་དེ་ཚོ་མི་བཟོད་པ་བྱས་ཀྱི་ནས་གཅིག་ལས་གཉིས་ལས་ཀྱི་ནས་ཁ་ཏའི་ལྕགས་གོས་ལ་སོགས་པ་དེ་ཚོ་ཡོང་གི་རེད་པ་དེ་ནང་བཞིན་བྱས་ཀྱི་ནས་སེམས་ཅན་གཞན་ལ་ཡང་དེ་ལྟ་བུ་བད་སེམས་ཅན་གཞན་གྱི་སྡུག་བསྔལ་ཆུང་ངུ་སོགས་མྱོང་བ་ལ་ཡང་རང་གིས་མི་བཟོད་པ་བྱས་ཀྱི་ནས་གང་དྲག་ཅི་དྲག་སེམས་སོ་ནམ་ཅིག། སོ་སོ་རང་བསྲུང་བ་ནང་བཞིན་གྱི་ནས་སེམས་ཅན་གཞན་ལ་ཡང་བསྲུང་སེམས་དེ་ལྟ་བུ་བྱེད་དགོས་རེད། སྙིང་རྗེའི་སེམས་ནི་དེ་ལྟར་བྱ་ཟེར་གོམས་པ་ཡིས་ནི་གཞན་དག་གི་ཁུ་བ་ཁྲག་གི་ཐིགས་པ་ལ་དངོས་པོ་མེད་པར་གྱུར་ཀྱང་ནི་བདག་གོ་ཞེས་ནི་ཤེས་པ་ལྟར་ཟེར། ད་དེ་ག་རེ་རེད་ཟེར་ན་ང་རང་ཚོ་སེམས་ཅན་གཞན་ལ་ད་ལྟ་ཡི་བར་དུ་དེ་ལྟ་བུ་སྐྱེ་མ་ཐུབ་པ་དེ་སོ་སོའི་ལུས་དེ་ལ་སྐྱེ་བ་ག་དུས་ལེན་པ་ཡིན་ན་ལེན་ནས་བཟུང་སྟེ་ང་ཡི་ལུས་ཟེར་ནས་རྩ་ཆེན་པོ་ཞེ་པོ་ཅིག་བྱས་ཀྱིས་ནི་དེ་དང་ལྷན་ཅིག་ཏུ་བས་ངར་འཛིན་ལྷན་སྐྱེས་ཀྱི་སེམས་ཀྱིས་ནི། རང་གི་མ་འདོད་པ་དྲན་ང་ང་ང་ཟེར་ཏེ་བྱུང་བས་དེས་ན། འཁོར་བ་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་གོམས་གཤིས་ཆེན་པོ་ཞེ་དྲག་ཡིན་ཙང་ངར་འཛིན་གྱི་བློ་དེ་སྐྱེས་པ་རེད། དེ་སྐྱེས་པ་དེ་ཡང་དེ་ནས་སེམས་ཅན་གཞན་ལ་ཁ་སྤོ་གི་ཡིན་ན་ནང་ཤེས་ཀྱིས་ཟིན་ན་སེམས་ཅན་གཞན་སྡུག་བསྔལ་གང་འདྲ་ཅིག་མཐོང་པ་ཡིན་ན་ཡང་རང་གི་སྡུག་བསྔལ་མྱོང་བ་དང་གཅིག་པ་གཅིག་རྐྱང་བྱས་ནས་ངར་འཛིན་གྱི་བློ་སྐྱེ་གི་རེད། ད་ལྟ་ཡི་ལུས་དེ་ངོ་མ་བྱེད་ཀྱི་ཡིན་ན་གཞན་གྱི་ལུས་རེད་དེ། ངར་འཛིན་ལྷན་སྐྱེས་གོམས་གཤིས་ཆེ་དྲག་ཡིན་དེའི་དབང་གིས་ངའོ་སྙམ་པའི་བློ་ཅིག་སྐྱེས་བྱས་ནས། དེ་ནས་ལུས་དེ་བསྲུང་བ་ལ་སོགས་པ་ཚོ་བྱེད་དགོས་དགོས་པ་རེད། ངོ་མ་བྱེད་ཀྱི་ཡིན་ན་རང་གི་ལུས་མ་རེད་གཞན་གྱི་ལུས་རེད། གཞན་གྱི་ལུས་ཡིན་དགོས་ག་རེ་ཟེར་ན་ཐོག་མ་ང་རང་ཚོ་ཤ་རུས་ཀྱི་ཕུང་པོ་དེ་གྲུབ་དུས་ཁོ་ལ། ཕ་མ་གཉིས་འདུས་པ་ལ་བརྟེན་ནས་ཕ་མ་ཁུ་ཁྲག་ཁུ་ཁྲག་གཉིས་པོ་དེ་གཅིག་ཏུ་འདུས་པ་ལ་བརྟེན་ནས་ལུས་དེ་བྱུང་བ་རེད་པ། དཔེར་ན་ཕ་ཡི་ཁུ་བ་ཕ་ཡི་ཁུ་བ་དེ་གིས་རུས་ཁོག་ལ་སོགས་པ་དེ་ཚོ་བྱུང་བ་དང་མ་ཡི་ཁྲག་དེ་ལ་བརྟེན་ནས་ད་ལྟ་ཁྲག་དང་ཤ་ལ་སོགས་པ་དེ་ཚོ་དེ་སྐྱེས་བྱས་ནས་མི་གཞན་གྱི། མི་གཞན་གྱི་ལུས་ཀྱི་ཆ་ཤས་ཅིག་ཡིན་མཁན་ཡིན་མཁན་གཅིག་ལ། རང་ཉིད་ཀྱི་ངར་འཛིན་བྱས་ཀྱི་ནི་ང་ཡི་ལུས་ཟེར་གྱི་དེ་ལྟ་བུ་ནི་གོམས་གཤིས་བྱས་ཀྱི་ནི། ཚིག་ངན་ཁ་ངན་ཚིག་ངན་ཙམ་ཡང་མི་བཟོད་པ་ཀྱི་ནི་རང་གི་ལུས་དེ་ལ་དེ་ལྟ་བུ་བསྲུང་ཐུབ་ཀྱི་རེད་པ། དེ་བསྲུངས་པ་ནང་བཞིན་གྱི་ནི་སེམས་ཅན་གཞན་ལ་ཡང་ངའོ་སྙམ་པའི་བློ་ཕར་སྐྱེས་པ་ཡིན་ན་ནང་བཞིན་ཟིན་ན་རང་གི་ལུས་བསྲུང་བ་ནང་བཞིན་གྱི་ནི་སེམས་ཅན་ལུས་ལ་ཡང་དེ་ལྟ་བུ་སྐྱེ་ཐུབ་ཀྱི་རེད། དེ་བྱེད་ཐུབ་ཡས་དེ་དེའི་དབང་གིས་ཧ་གོ་དགོས་རེད་ཟེར་གོམས་པ་ཡིས་ནི་གཞན་དག་གི་ཟེར་དུ་མ། བློ་གོམས་པའི་དབང་གིས་ནི་གཞན་དག་གི་ཁུ་བ་ཁྲག་གི་ཐིགས་པ་ལ་དངོས་པོ་མེད་པར་གྱུར་ཀྱང་ནི་བདག་གོ་ཞེས་ནི་ཤེས་པ་ལྟར་ཟེར་བདག་བདག་ཟེར་ནས་ད་ལྟར་བར་དུ་ང་ཚོས་བྱེད་ཀྱི་ཡོད་རེད་ཟེར། དེ་བཞིན་གཞན་གྱི་ལུས་ལ་ཡང་བདག་ཅེས་ཅི་ཡི་ཕྱིར་མི་གཟུང་ཟེར། གཞན་གྱི་ལུས་དེ་ལ་ཡང་དེ་ནས་བདག་ཟེར་ནས་བདག་ཏུ་བཟུང་གི་ཡིན་ན་ནི་ངེས་པར་དུ་ཡང་དེ་ནས་བཟུང་ཐུབ་ཡས་ཀྱི་རེད་ཟེར། བདག་གི་ལུས་ནི་གཞན་དུའང་བཞག་པ་དེ་ལྟར་དཀའ་བ་མེད་ཟེར་རང་གི་ལུས་དེ་གཞན་ལ་བཞག་བྱས་ནས། གཞན་ཡལ་བར་དོར་བ་ནང་བཞིན་བྱས་ནས་རང་གི་ལུས་དེ་ཡལ་བར་དོར་ནས་ཕར་གོམས་གཤིས་ཆགས་བཅུག་པ་ཡིན་ན་ནང་བཞིན་ཡིན་ཟེར་ན་གཞན་ལུས་ནང་བཞིན་གྱི་ཆགས་འགྲོ་གི་རེད། བདག་གི་ལུས་ནི་གཞན་དག་ཏུ་བཞག་པ་དེ་ལྟར་དཀའ་བ་མེད། བདག་ཉིད་སྐྱོན་བཅས་གཞན་ལ་ཡང་ཡོན་ཏན་རྒྱ་མཚོར་ཤེས་བྱས་ནས། བདག་འཛིན་ཡོངས་སུ་དོར་བ་དང་གཞན་བླང་བ་ནི་བསྒོམ་པར་བྱ་ཟེར་བ་ལྟར་མདོར་བསྡུ་ན་དེ་ཡིན་པ་རེད།

བསྒོམ་དགོས་ཀྱི་རེད་ཟེར། ཇི་ལྟར་ལག་པ་ལ་སོགས་པ་ལུས་ཀྱི་ཡན་ལག་ཡིན་འདོད་ལྟར་དེ་བཞིན་འགྲོ་བའི་ཡན་ལག་ཏུ་ཅི་ཕྱིར་ལུས་ཅན་རྣམས་མི་འདོད་ཟེར། ད་རང་གི་ལག་པ་དང་རྐང་པ་ལ་སོགས་པ་དེ་ཚོ་ལ་ཡང་དེ་ནས་ང་ཡི་ལག་པ་ང་ཡི་རྐང་པ་ང་ཡི་མགོ་ཟེར་དུ་ཟེར་གྱི། རང་ཚོ་ངར་འཛིན་ལྷན་སྐྱེས་བྱེད་ཀྱི་ཡོད་རེད་བ། དེ་ནང་བཞིན་བྱས་ནས་འགྲོ་བ་གཞན་གྱི་ཡན་ལག་ཚང་མ་ཐམས་ཅད་རང་གི་ལུས་ནང་བཞིན་བྱས་ནས་རྩ་ཆེན་པོ་བྱེད་ཀྱི་ཡིན་ན་ནང་བཞིན་ཟིན་ན་དེ་ལྟ་བུ་བྱེད་རིགས་ཟེར་ལུས་ཅན་རྣམས་མི་འདོད། ཇི་ལྟར་བདག་མེད་ལུས་འདི་ལ་གོམས་པས་བདག་གི་བློ་བྱུང་བས་དེ་བཞིན་སེམས་ཅན་གཞན་ལ་ཡང་གོམས་པས་བདག་བློ་ཅིས་མི་སྐྱེ། ཇི་ལྟར་བདག་མེད་ལུས་འདི་ལ་རང་དབང་བདག་ཟེར་མཁན་ཞིག་རྩ་བ་ནས་ཡོད་མ་རེད་བ་ང་རང་ཚོའི་ཕུང་པོ་ལ་དབང་བསྒྱུར་བ་པོ་རང་དབང་བདག་ཟེར་མཁན་ཞིག་ཡོད་མ་རེད་དེ་ཡེ་ནས་ལུས་དེ་ལ་མ་རིག་པའི་ལྷན་སྐྱེས་དབང་གིས་ད་ལྟ་ཡི་བར་དུ་ནི་བློ་གོམས་བྱས་ནས། བདག་གི་ལུས་ཟེར་ན་མེད་དོ་བདག་གི་སེམས་ཟེར་ན་མེད་དོ་བདག་གི་ཕུང་པོ་ཟེར་ན་མེད་དོ་དེ་ལྟ་བུ་བློ་ཅིག་སྐྱེ་གི་ཡོད་རེད་བ། དེ་བཞིན་གཞན་ལ་ཡང་དེ་ནས་ཕར་གོམས་ཀྱི་ཡིན་ན་ངེས་པར་དུ་སྐྱེ་གི་རེད། དེ་བཞིན་སེམས་ཅན་གཞན་ལ་ཡང་གོམས་པས་བདག་བློ་ཅིས་མི་སྐྱེ། དེ་ལྟར་ན་ནི་གཞན་གྱི་དོན་བྱས་ཀྱང་ངོ་མཚར་རློམ་མི་འབྱུང། ད་ནི་གཞན་དོན་གང་ཞིག་བྱས་པ་ཡིན་ན་ངོ་མཚར་བྱེད་དགོས་ཡ་ཅིག་དང་ང་རྒྱལ་བྱེད་དགོས་ཡ་ལ་སོགས་པ་གང་ཡང་ཡོད་མ་རེད། སེམས་ཅན་གཞན་ལ་དབང་བའི་ལུས་དེ་སེམས་ཅན་གཞན་གྱི་བེད་སྤྱོད་གཏོང་བ་རེད། བེད་སྤྱོད་གཏོང་བ་ཡིན་ཙང་ནི། དེ་ལ་རློམ་སེམས་དང། ངོ་མཚར་ལ་སོགས་པ་ཚོ་བྱེད་དགོས་ཡ་ཡོད་མ་རེད། བདག་ཉིད་ཀྱིས་ནི་ཟས་ཟོས་ནས་ལན་ལ་རེ་བ་མི་འབྱུང་བཞིན། རང་གིས་ཟས་ཟོས་ནས་རང་གིས་ལས་ཀ་བྱས་པ་ཡིན་ན། དེ་ལ་རེ་བ་ལ་སོགས་པ་དེ་ཚོ་ང་ཡིས་ཁོ་ལ་ཕན་ཐོགས་དེ་འདྲ་ཞིག་བྱས་བཞག་ཡོད་ཁོ་ང་ལ་དྲིན་ལན་དེ་འདྲ་ཞིག་གསབ་མི་ཡོང་སོང་སོང་རྣམས་ཀྱི་རེ་བ་རྩ་བ་ནས་ཡོང་གི་མ་རེད་བ། རང་ཉིད་རང་ཉིད་ཀྱི་དོན་བྱས་ནས་ང་རང་ཚོ་ད་ཕུང་པོ་དེ་སྲུང་བ་དེ་འདྲ་བྱས་པ་ཡིན་ན་ཡང་སོ་སོ་སོ་སོ་ལ་ངོ་སོ་གཏོང་བ་ལ་སོགས་པ་དང་ཡང་དྲིན་ལན་ཅིག་འཇལ་མི་ཡོང་སོ་སོ་དྲན་པའི་རེ་བ་རྩ་བ་ནས་བྱེད་ཀྱི་མ་རེད་བ་དེ་ནང་བཞིན་བྱས་ནས་སེམས་ཅན་གཞན་ལ་དབང་བའི་ལུས་དེ་གའི་སེམས་ཅན་གཞན་གྱི་དོན་བྱས་པ་རེད། དེ་ལ་ཡང་དེ་ནས་ངོ་མཚར་བ་དང་རེ་བ་ལ་སོགས་པ་གང་ཡང་བྱེད་རྒྱུ་ཡོད་མ་རེད། དེ་བས་ཇི་ལྟར་ཆུང་ངུ་ན་མི་སྙན་ལས་ཀྱང་བདག་བསྲུང་བ་དེ་བཞིན་འགྲོ་ལ་སྲུང་སེམས་དང་སྙིང་རྗེའི་སེམས་ནི་གོམས་པར་བྱ། དེ་ཚེ་དེ་མི་འདྲ།